དེ་བཞིན་བསླབ་གཞི་དེ་མཐོ་སློབ་དེའི་ནང་སློབ་ཁྲིད་གནང་དགོས་པའི་རྒྱུ་མཚན་ཇི་ཡིན་སྐོར་ལ་བསླབ་གཞི་འདི་རྐང་སློབ་ཁྲིད་གནང་མཁན་དགེ་བཤེས་བློ་བཟང་རྒྱལ་མཚན་ལགས་སུ་བཅར་འདྲི་ཞུས་པར།
ད་ལྟ་ང་ཚོ་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དེ་ཨ་ནེ་ཐོག་མར་ང་ཚོ་སྦེང་ལོར University གི་ངོས་འཛིན་ཉིས་སྟོང་བཅུ་གསུམ་ལ་ཐོབ་པ་རེད། སྐབས་དེ་དུས་ང་ཚོ་ད Secular Ethic དེའི་བསླབ་གཞིའི་ནང་ལ་ཡང་སློབ་དགོས་ཀྱི་འདུག་ཨ་ནེ་ག་རེ་ཟེར་ན་མེ་སོར University གི་ང་ཚོ་འདི་ལ་ཡང་ཆེད་སྦྱོང་སྡེ་ཚན་ལ་ཡ། བོད་ཡིག་ཐོག་ནས་ལོ་བཞི་ཨ་ནེ་ཉེ་བའི་ཏུ་ར་རང་བྱོན་བྱེད་ཆོག་ཡག་གི། ང་ཚོ་ལ་མི་ཚེ་ཨ་ནེ་རག་པ་ཡིན་དུས་ཙང་ད་ང་ཚོ་འདི་ནང་ལ་བསླབ་གཞི་སྒྲིག་དགོས་རྩ་བའི་བསླབ་གཞི་དང་ཡན་ལག་གི་བསླབ་གཞི་ཨ་ནེ་ཟུར་ལྟའི་བསླབ་གཞི་བཅས་བྱས་བྱས་དེ་འདྲའི་རིམ་པ་མང་པོ་བཟོ་དགོས་འདུག་དབྱིན་ཇི་སྐད་ཐོག་ལ་ཡ། ཨ་ནེ་གཅིག།

ཨ་ནི་ང་ཚོ་བསླབ་གཞི་ཟེར་བ་དེ་ཉིས་སྟོང་བཅུ་གསུམ་ལ་འགོ་འཛུགས་ཞུས་པ་རེད། ཡིན་ནའང་བསླབ་ཡག་དངོས་དེ་ཁོང་ཚོའི་སློབ་ཚན་ནང་ལ་བསླབ་ཡག་དངོས་དེ་ཉིས་སྟོང་བཅུ་དྲུག་ལ་བསླབས་པ་རེད་ག་རེ་ཟེར་ན་ང་ཚོ་ད་ལྟ་འདི་ཉིས་སྟོང་བཅུ་གསུམ་ལ་ཡང་ང་ཚོ་མེ་སོར University གི་ངོས་འཛིན་ཐོབ་པ་ཡིན་ཙང་ཨ་ནི་ད་བསླབ་གཞི་དེ་བཀའ་འཁྲོལ་ཡོད་འདུག་ད་ནི་ང་ཚོ་ད་ལྟ་འདི་ཆེད་སྦྱོང་སྡེ་ཚན་ལ་ཡང་ལོ་བཞི་རེད། BA དེ་ལ་ལོ་བཞི། ལོ་བཞི Semester བརྒྱད་ཡོད་དུས Semester བདུན་པ་སྐབས་ལ་ཡང་ཨ་ནི་ང་ཚོ་འདི

ཡོད་པས་དེ་སྐྱབས་མགོན་རིན་པོ་ཆེ་གིས་གཟིགས་ནས་ད་དེ་བས་དེ་ཆེ་ལ་འབྲང་ཆེ་འབྲང་ཕྱིན་པ་ཡིན་ན་ཨ་ནི་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པས་དེ་འདྲ་ཡིན་ཙང་ལོ་གཞོན་པ་ཚོ་གི་ང་ཚོའི་ནང་གི་བསམ་བློའི་རིན་ཐང་གཙོ་བོ་གཙོ་བོ་བདེ་སྐྱིད་ཀྱི་ས་བོན་དེ་ནང་ལ་ཡོད་པ་མ་གཏོགས་ཕྱི་ལ་ཡོད་མ་རེད་ཟེར་གི་ད་དེ་ངོས་འཛིན་བྱེད་ཐུབ་པའི་དོན་དག་ལ་ཆོས་ཕྱོགས་ཀྱི་སློབ་སྦྱོང་གི་ཐོག་ནས་དེ་འདྲའི་གོ་རྟོགས་སྤྲད་ཡག་གི་ལམ་ལུགས་འབད་བརྩོན་ཚོགས་པ་ཞིག་ཡོད་རེད་དེ་དེའི་ཆོས་ལ་དད་པ་ཡོད་མཁན་འདིའི་ནང་ནས་ཆོས་ལ་དམིགས་སུ་བཀར་ནས་བྱེད་མཁན་གྱི་མ་གཏོགས་མི་ཚང་མས་ལྟ་ཐུབ་ཡ་དང་ལྟ་ལོང་མེད་པ་ཨ་ནི་དེ་དོ་སྣང་མེད་པ་ཡིན་ཙང་ཨ་ནི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ཐབས་ལམ་གྱི་ཐོག་ནས་ཨ་ནི་ང་ཚོ་མིའི་ནང་གི་ཡོན་ཏན་བྱམས་པ་དང་བརྩེ་བ་དང་ཆོག་ཤེས་དང་ཨ་ནི་དྲན་པ་དང་ཤེས་བཞིན་ལ་སོགས་པའི་ད་གཅིག་ནང་བསམ་བློའི་ཡར་རྒྱས་བཏང་ཡ་དེ་ཨ་ནི་གཅིག། སློབ་ཁྲིད་བྱེད་ཐུབ་པ་ཡིན་ན་ཨ་ནི་དེང་དུས་ཀྱི་ཤེས་ཡོན་དང་མཉམ་དུ་ལ་ནང་གི་བསམ་བློ་གཏོང་སྟངས་དེ་ཡོད་བསྡད་པའང་ཕྱིའི་མཐུན་རྐྱེན་གྱི་ཐོག་ནས་ཀྱང་བདེ་སྐྱིད་སྒྲུབ་ཡག་གི་འཆར་ལམ་ཅིག་ཡོད་པའི་སྒང་ལ་ཨ་ནི་གཙོ་བོ་གཙོ་བོ་ནང་བསམ་བློའི་ཐོག་ནས་ཨ་ནི་བདེ་སྐྱིད་ཡོང་ཡག་གི་ཐབས་ལམ་ཅིག་བྱུང་བ་ཡིན་ན་ཨ་ནི་ཅིག་ཨེ་ང་ཚོ་བདེ་སྐྱིད་ཟེར་ཡག་གི་ཚིག་ཁོ་རང་རེད་པ། ལུས་བདེ་བ་སེམས་སྐྱིད་པ་ཅེས་བརྗོད་བྱ་ཤེས་ཀྱང་གོ་ཡོད་རེད་བ། བྱས་ཙང་ལུས་བདེ་བ་དེ་ད་ཕྱིའི་དངོས་པོ་ཕྱིའི་གི་སྒོ་ལྔའི་རྣམ་ཤེས་ཀྱི་ཐོག་ནས་ལུས་བདེ་བ་ཅིག་བཟའ་བཏུང་ལོངས་སྤྱོད་ཀྱིས་ན་རེ་དེ་ག་ནང་བཞིན་དགོས་ཀྱི་ཡོད་རེད་ལོངས་སྤྱོད་པའི་ཐོག་ནས་ལུས་བདེ་བོ་ལུས་བདེ་བའི་ཆ་རྐྱེན་དེ་གྲུབ་ཀྱི་ཡོད་རེད་ཨ་ནི། ལུས་བདེ་བ་གཅིག་པོས་མི་འདང་བའི་སེམས་སྐྱིད་པོ་དགོས་ཀྱི་ཡོད་རེད་སེམས་སྐྱིད་པོ་མེད་ན་ལུས་ལ་བདེ་སྐྱིད་ཇི་བཞིན་ཡོང་གི་ཡོད་པ་མ་རེད་སེམས་འཁྲུགས་སོང་ན་ཨ་ནི་ནང་གི་ལུས་ཀྱི་འཕྲོད་བསྟེན་ལ་གནོད་ཀྱི་ཡོད་དུས་ད་ནི་ཨ་ཅིག་ལུས་སེམས་གཉིས་ཀ་བདེ་ཐང་ཡོང་ཡག་དོན་དག་ལ

ངོ་སྤྲོད་ཅིག་བྱས་ནས་ཐོག་མའི་རགས་ཟིན་ཅིག་བཟོས་པ་རེད་ད་ཡིན་ན་འདི་གཅིག་བསླབ་གཞི་ངོ་བོ་གཅིག་ཆགས་ཐུབ་པ་ལ་ད་དུང་འགྲིག་གི་མེད་པ་ཡིན་དུས་ཙང་ནས་ཨ་ནི་ང་ཚོ་ད་ད་ལྟ་སྐྱབས་མགོན་རིན་པོ་ཆེ་ཕྱག་དེབ་ཆོས་ལུགས་ཀྱི་མཚམས་ལས་འདས་པ Beyond Religion དེ་བོད་ཡིག་ཐོག་ལ་ཡང་ཡོད་བསྡད་པ་དེ་ང་ཚོའི་བསླབ་གཞི་གཙོ་བོ་ལ་བཞག་ནས་ད་འདི་བསླབ་གཞི་གཙོ་བོ་བཞག་དུས་ཀ་ད་འདི་ལེའུ་མི་འདྲ་མི་འདྲ་མི་འདྲ་ལ་ཡང་འདི་ཀློག་དེབ་གི་ངོ་བོ་ཐོག་ནས་ཨ་ནི་བསླབ་གཞི་བཟོས་པ་རེད། ཨ་ནི་འདི་བཟོས་པའི་སྐབས་ལ་ང་ཚོ་འདི་བཟོ་བའི་བཟོ་བའི་བརྒྱུད་རིམ་འདིའི་ནང་ལོགས་ལ་ཡ་གཅིག་རྡ་རམ་ས་ལའི་ད་ལྟ་དཔེ་མཛོད་ཀྱི་ངེས་སྟོན་པ་དགེ་བཤེས་ལྷག་རྡོར་རེད། ད་ལྟ་ཨ་རིའི་ཨེ་མོ་རི་ལ་བཞུགས་པའི་ཨ་ནེ་དགེ་བཤེས་བློ་བཟང་བསྟན་འཛིན་རེད། རྒྱལ་བ་རིན་པོ་ཆེའི་གསུང་སྒྱུར་དགེ་བཤེས་ཐུབ་བསྟན་སྦྱིན་པ་ལ་སོགས་པ་དེ་ཚོ་ས་གནས་ས་ཐོག་ལ་གདན་འདྲེན་ཞུས། ཨ་ནི་ང་ཚོའི་བསླབ་གཞི། བཟོས་བཞག་པ་དེ་སྤྱན་འབུལ་ཞུས་བཀའ་སློབ་ཞུས་ལམ་སྟོན་ཞུས་འོ་དེ་འདྲས་བྱས་བྱས་ཨ་ནི་ང་ཚོ་ག་ལེ་ག་ལེ་ལ་ཡ་ཨ་ནི་ཉིས་སྟོང་བཅུ་གསུམ་ལ་ང་ཚོ Mysore University གི་ངོས་འཛིན་ཐོབ་པའི་རྗེས་ལ་བསླབ་གཞི་གཏན་འབེབས་ཅིག་གི་ནང་ལོགས་ལ་ང་ཚོ་དེ་ལོག་སྟེར་དེ་ཚུད་ནས Curriculum བཟོས་ཡོད་པ་རེད་ད Curriculum དེ་ཡང་ཁོ་གཅིག་དུས་ཚོད་རྒྱས་བཅད་དགོས་ཀྱི་འདུག་བ Credit Hours ཟེར་གི་འདུག་བ་ཁོང་ཚོ་གི་ཆུ་ཚོད་རྒྱས་བཅད་དེ་ང་ཚོ Semester དེའི་ནང་ལོགས་ལ Credit Hours བཞི་རག་གི་འདུག་དེ་ཡིན་དུས་ག་འདྲ་ད་ག་འདྲ། Credit Hours བཞི་ཡོད་པ་ཡིན་ན་ཚོགས་ཐེངས་བདུན་ཕྲག་རེ་ལ་ཚོགས་ཐེངས་བཞི་བཞི་བྱས་ནས་རྒྱུགས་དུས་གཅིག་ལ་ཚོགས་ཐེངས་དྲུག་ཅུ་རེ་བཞི་གི་ནང་ལོགས་ལ་སློབ་ཚན་དེ་ཆ་ཚང་ཚར་ཡག་ཅིག་བཟོས་ཡོད་ཅེས་ཨ་ནི་ང་ཚོས་ལབ་ཀྱི་ཡོད་རེད། ཨ་ནི་འདི་ལྟར་བསླབ་གཞི་གཙོ་བོ་འདི་ཡིན་ད་དེའི་མཉམ་དུ་ལ་ཡང་ཨ་ནི་ང་ཚོ་ད་ལྟ་ཟུར་དུ་སློབ་ཕྲུག་ཚོ་གི་ཀློག་ཨ་ནི་བསམ་སྟངས་བྱས་རེ་ཆེད་དུ་ཟུར་ལྟའི་ཀློག་དེབ་ངོ་བོ་དེ་ད་ལྟ་སྐྱབས་མགོན་རིན་པོ་ཆེའི་ཕྱག་དེབ་གཞན་པ་ད་ལྟ་འདི་ཡོད་པ་ག་རེ་ཟེར་སྟོང་ལོ་གསར་པའི་རྣམ་བླང་དོར་གྱི་རྣམ་གཞག

ཨ་ནི་དེ་ལ་སོགས་ཏེ། ཀློག་དེབ་འདྲ་བོ་རིམ་པ་གཉིས་གསུམ་ཅིག་བྱས་ནས་གཙོ་བོ་གཙོ་བོ་དེ་ང་ཚོ་འཛིན་གྲྭའི་ནང་ལ་ངོ་སྤྲོད་ཐུང་ཐུང་བྱེད་ཨ་ནི། འཛིན་གྲྭའི་ནང་ལ་སློབ་མ་ཕན་ཚུན་སྦྱང་བཤད་བྱེད་ཡག་བགྲོ་གླེང་བྱེད་ཡག་ཨ་ནི་སོ་སོའི་བསམ་ཚུལ་བཤད་ཡག་ཨ་ནི་དེབ་དེ་ཚོ་ཀློག་པ་ལ་བརྟེན་ནས་སོ་སོ་ལ་མྱོང་ཚོར་ག་རེ་ཡོང་གི་ཡོད་པ་ཨ་ནི་ཉིན་རེ་ཉིན་རེའི་བསམ་བློའི་ནང་ལོགས་ལ་ཅིག་བསམ་བློ་འཁྲུག་པ་ཡིན་ན་སོ་སོ་ལ་དཀའ་ངལ་དཀའ་ངལ་ག་འདྲས་ཡོང་གི་ཡོད་པ་ཨ་ནི་གཅིག་གིས་དེའི་ཨ་ནི་སེལ་ཡག་གི་ཐབས་ཤེས་སོ་སོའི་ངོས་ནས་ག་རེ་བྱེད་ཀྱི་ཡོད་པ་ད་ལྟ་དཔེ་དེབ་དེ་ཚོ་ནང་ལོགས་ལ་གསུངས་བཞག་པ་དེ་ཚོའི་སྒང་ལ་སོ་སོས་ཅིག་ངོས་ནས་རེད་བསམ་པ་འདྲ་བོ་དང་རྒྱུ་མཚན་ག་འདྲ་གཅིག་གི་ཐོག་ནས་ཨ་ནི་དང་ལེན་བྱེད་ཐུབ་ཀྱི་ཡོད་མེད་འོ་དེ་འདྲ་གི་ཐོག་ནས་ང་ཚོ་ད་ཅིག་གཙོ་བོ་གཙོ་བོ་ང་ཚོ་དེང་སང་སློབ་ཚན་ཁྲིད་པ་ནང་བཞིན་ཅིག་ཁ་ཐུག་ཁ་ཐུག་དགེ་རྒན་ལབ་གི་ལབ་གི་ཕྲུ་གུ་དེ་ཐོ་རྒྱག་གི་རྒྱག་གི་བྱེད་ནས་སྦྱངས་ནས་ཅིག་འགྲོ་བསྡད་ཡག་ཆོལ་བ་ཆ་བཞག་པའི་ཐོག་ནས་འགྲོ་བསྡད་ཡག་དེ་འདྲའི་མིན་པ་བྱེད་ནས་གང་ཐུབ་ཐུབ་ཅིག་སོ་སོའི

སློབ་ཚན་ནང་ལ་ཚུད་ཐུབ་མེད་པ་འདི་ང་ཚོ་ཟུར་དུ་སློབ་ཕྲུག་ཚོ་ལ་བསླབས་ནས་ལོ་རིམ་གསུམ་པ་སླེབས་པའི་སྐབས་ལ་ཁོ་ཚོ་རྒྱུགས་དུས་གཉིས་ནང་ལ་ཨ་ནེ་ཆུ་ཚོད་གཉིས་སུམ་ཅུ་སོ་གཉིས་སོ་གཉིས་བགོ་བཤའ་བརྒྱབ་ནས་གང་ལྟར་ལོ་གཅིག་ནང་ལ་ཆུ་ཚོད་དྲུག་ཅུ་རེ་བཞི་བསླབས Curriculum དེ་ཚར་བ་བྱས་རྗེས་འོག་བསྡུར་ཕྱིན་བསླབ་འགྲོ་དེ་ཡི་ཡུལ་སྲོལ་ཡིན། དེ་དང་ཕྱོགས་མཚུངས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་བསླབ་གཞི་འདི་ཨ་ནེ་མཐོ་སློབ་དེའི་ནང་སློབ་ཁྲིད་གནང་རྗེས་ད་ལོ་འགའ་ཤས་ཤིག་འགྲོ་གི་ཡོད་པ་སོང་ཙང་ཨ་ནེ་ད་ལྟའི་ཆར་གནས་སྟངས་ག་འདྲ་ཞིག་ཆགས་ཡོད་མེད་ཐད་ལ་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཀྱིས། ད་ད་ལྟའི་ང་ཚོའི་གནས་བབ་དེ་འདི་འདྲ་རེད་ད་ང་ཚོ་སྦེང་ལོར་མེ་སོ་ཡུ་ནི་བེར་སི་ཊི་འོག་ནས་ཚུར་ཕྱོགས་ནས་ད་ད་ལྟ་ང་ཚོ་ཉིས་སྟོང་བཅོ་བརྒྱད་ནས་ཏཱ་ལའི་བླ་མའི་མཐོ་སློབ་འདི་སྦེང་ལོར་ཡུ་ནི་བེར་སི་ཊི་འོག་ལ་ཚུད་དེ་ཡོད་རེད་ད་འདི་ལ་ཡང་སྡེ་ཚན་མི་འདྲ་བ་གཉིས་ཡོད་རེད་ཆེད་སྦྱོང་སྡེ་ཚན་གཅིག་དང་ཆེད་སྦྱོང་མིན་པའི་སྡེ་ཚན་ཆེད་སྦྱོང་སྡེ་ཚན་དེ་ལ་ང་ཚོ་བོད་ཡིག་ཐོག་ལ་ཨ་ནི BA MA PhD བྱས་པ་འདྲ་ཡོད་པ་གཅིག་བྱས་ཨ་ནི་ཆེད་སྦྱོང་མིན་པའི་སྡེ་ཚན Regular Course ནང་ལ BA BCom BCA BBA འོ་དེ་འདྲ་ཡིན་དུས་ད་ནི་ང་ཚོ་བོད་ཡིག་སྡེ་ཚན་སློབ་ཕྲུག་ཚོ་ལ་ཡང་ཚོགས་ཐེངས་མེད་ཚོ་བསླབ་པ་ནང་བཞིན་སློབ་ཁྲིད་ཀྱི་ལམ་ལུགས་དེ་རང་ཐོག་ནས་སློབ་ཚན་དེ་བསླབ་ཀྱི་ཡོད་རེད། ཨ་ནི་ད་ལྟ Regular སྡེ་ཚན་སློབ་ཕྲུག་ཚོ་ལ་རྒྱུགས་དུས་གཉིས་ལ་ཆ་བགོས་བྱས་ནས་ཨ་ནི་ལོ་རིམ་གསུམ་པའི་སློབ་ཕྲུག་ཚང་མ་ལོ་ལ་ཨ་ནི་ཡང་བདུན་ཕྲག་རེ་ལ་ཡང་ཚོགས་ཐེངས་གཉིས་གཉིས་བྱས་ཏེ་ཨ་ནི

དེ་ནས་ཉེ་ཆར་སྤྱི་ཟླ་བཅུ་གཉིས་པའི་ཟླ་དཀྱིལ་ཙམ་གྱི་ནང། ཏཱ་ལའི་བླ་མའི་མཐོ་སློབ་ཏུ། སཱི་ཤེས་ཡོན་གྱི་བསླབ་གཞིའི་སྐོར་ལ་ཟབ་སྦྱོང་ཉིན་གཉིས་གནང་ཡོད་པ་དེའི་ཐད་དགེ་བཤེས་ལགས་ཀྱིས། ད་འདིའི་ནང་ལ་ང་ཚོ་འདི་རེད། ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་ཀྱི་ཏ་རིག་ཚེས་བཅུ་དྲུག་བཅུ་བདུན་གཉིས་ལ་ང་ཚོ་ད་ལྟ། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་ཕ་གིའི

གནད་དོན་ཁ་ཤས་ཤིག་དམིགས་བསལ་ཕྱོགས་ནས་ང་ཚོར་གར་བཟོ་བར་ཡིད་ཆེས་བྱས་ཡོད་རེད་ག་རེ་ཟེར་དང་པོ་དེ་ལ་ཡང་ང་ཚོར་རང་གིས་རང་ལ་སྟངས་འཛིན་བྱེད་ཚུལ། རང་གིས་རང་ལ་སྙིང་རྗེ་བྱེད་པ། གཞན་ལ་དམིགས་པའི་སྙིང་རྗེ། གཅིག་ལ་གཅིག་བརྟེན་གྱི་འབྲེལ་བ། འབྲེལ་བ་རང་ཉིད་བརྩི་མཐོང་བྱེད་དགོས་ཡ། རང་གིས་རང་ལ་སྙིང་རྗེ་བྱེད་པ། ཨ་ནི་འགྲོ་བ་མིའི་རིགས་གཅིག་གྱུར་ཡིན་པར་ངོས་འཛིན། སྤྱི་ཚོགས་དང་གོ་ལ་ཡོངས་ཀྱི་ལས་དོན་ལ་ཞུགས་པ་ཟེར་གྱི་བརྗོད་གཞི་འདི་འདྲའི་ཐོག་ལ་ཡང་ཨ་ནི་བྱེད་སྒོ་འདྲ་མི་འདྲ་སྤེལ་བའི་ཐོག་ནས་ཨ་ནི་བརྩོན་འགྲུས་ལགས་ཀྱིས་ངོ་སྤྲོད་གནང་བཞིན་འདུག་བྱུང་སོང་ད་ལན་འདི་ལ་ང་ཚོ་དགེ་རྒན་ལས་བྱེད་ཆ་ཚང་ལ་ཅིག་གནང་བ་རེད་ཨ་ནི་ད་མ་འོངས་པ་ལ་ཁོ་རང་ལ་དུས་ཚོད་རག་པ་དང་ང་ཚོ་དེ་བྱུང་ན་དེ་སཱི་ཤེས་ཡོན་གྱི་ཞིབ་པ་དང་རྒྱ་ཆེ་བ་དེ་ཇེ་མང་ནས་ད་གཅིག་ང་ཚོས་ལས་རིམ་ཅིག་སྤེལ་ཐུབ་ཡག་གི་ད་ལན་ང་ཚོ་དེའི་སྐབས་དེ་ཟབ་སྦྱོང་ནང་ལ་ཡོད་མཁན་ཚོགས་ཆུང་ཚང་མས་འདི་ཡག་པོ་ཞེ་པོ་འདུག་མུ་མཐུད་ནས་བྱེད་ཀྱི་འདུག་ན་ཡག་པོ་འདུག་ཟེར་ཏེ་དགོངས་འཆར་ཡང་བྱུང་སོང་ལ་དེ་འབྲེལ་གྱི་འཆར་གཞི་ཅིག་ཡོད་རེད་ད་ཡིན་ནའི་དེ་ཕན་ཚུན་མང་པོ་བརྗོད་ནས་ལྟོས་ནས་ཡོང་དགོས་འདུག་དེ་འདྲ་ན་ག་དུས་ཡོང་གི་རེད་ག་འདྲ་ཞིག་ཡོང་གི་རེད་ཟེར་ཏེ་ད་ལྟ་ཞུ་ཤེས་ཀྱི་མི་འདུག་བ། གོང་དུ་བཅར་འདྲི་ཞུ་ས་དེ་ནི་སྦེང་ལོར་གྲོང་ཁྱེར་དུ་རྟེན་གཞི་བྱས་པའི་ཏཱ་ལའི་བླ་མའི་མཐོ་སློབ་ཀྱི་ཆོས་ལུགས་ལ་མ་བརྟེན་པའི་བསླབ་གཞིའི་སློབ་ཁྲིད་གནང་མཁན་དགེ་བཤེས་བློ་བཟང་རྒྱལ་མཚན་ལགས་རེད།